ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱེད་མཁན་གྱི་དམག་མིའི་ཁོངས་སུ། བལ་པོའི་མི་སེར་ཡོད་པའི་ཁོངས་ནས་མི་དྲུག་ལ་སྲོག་སྐྱོན་བྱུང་བར་བརྟེན། བལ་ཡུལ་གཞུང་གིས་ཨུ་རུ་སུ་གཞུང་ལ། བལ་པོའི་ཡུལ་མི་ཨུ་རུ་སུའི་དམག་ཁོངས་སུ་འཇུག་རྒྱུ་མེད་པའི་འབོད་སྐུལ་དང་འབྲེལ། ཨུ་རུ་སུ་ནང་ཡོད་པའི་བལ་པོའི་དམག་མི་རྣམས་འཕྲལ་དུ་ཕྱིར་ལོག་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོའི་ནང། རྒྱ་གར་དབྱིན་ཇིའི་མངའ་འོག་ནས་རང་བཙན་ཐོབ་པའི་རྗེས། དབྱིན་ཡུལ་དང་རྒྱ་གར་དེ་བཞིན་བལ་ཡུལ་བཅས་ཡུལ་གྲུ་གསུམ་དབར་བྱུང་བའི་གྲོས་མཐུན་ལྟར་བྱས་ན། བལ་པོའི་གོར་ཁ་དམག་མི་ཞེས་འབོད་པའི་ཧ་ཅང་སྙིང་སྟོབས་ལྡན་པ་དང་དེ་བཞིན་འཐབ་འཁྲུག་རྒྱག་རྒྱུ་ལ་འཇོན་ཐང་ཧ་ཅང་ཆེན་པོ་ཡོད་པར་ངོས་འཛིན་བྱ་ཡུལ་གྱི་བལ་པོའི་དམག་མི་རྣམས་དབྱིན་ཡུལ་དང་རྒྱ་གར་གྱི་དམག་ཞབས་ནང་འཛུལ་ཆོག་པའི་གྲོས་མཐུན་བྱུང་ཡོད་པ་རེད། གཞི་རྐང་བལ་ཡུལ་དེ་བཞིན་རྒྱ་གར་དང་བོད་གཉིས་ཀྱི་དབར་ཆགས་ཡོད་ནའང། ད་ལྟའི་ཆར་བོད་དེ་བཞིན་རྒྱ་ནག་དམར་པོའི་སྲིད་གཞུང་གི་བཙན་འོག་ཏུ་ཚུད་ཡོད་སྟབས། བལ་ཡུལ་དེ་བཞིན་མི་འབོར་མང་བའི་རྒྱལ་ཁབ་རྒྱ་གར་དང་རྒྱ་ནག་གཉིས་ཀྱི་དབར་ཚུད་ཡོད་ཅིང། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་གཉིས་པ་ནས་བཟུང་ཨུ་རུ་སུས་རང་གི་ཁྱིམ་མཚེས་རྒྱལ་ཁབ་ཡུཀ་རེན་ནང་བཙན་འཛུལ་དཔུང་འཇུག་བྱེད་འགོ་ཚུགས་པ་ལྟར། དུས་ད་ལྟ་ཡིན་ན་ཡང་དམག་འཐབ་བྱེད་བཞིན་ཡོད་པ་དང། བལ་ཡུལ་དང་ཨུ་རུ་སུ་གཉིས་ཀྱི་དབར། བལ་པོའི་དམག་མི་ཨུ་རུ་སུའི་དམག་ཞབས་ཁོངས་སུ་འཇུག་རྒྱུའི་གྲོས་མཐུན་སོགས་གང་ཡང་བྱུང་མེད་ཅིང། ཨུ་རུ་སུའི་དམག་མིའི་ཁོངས་སུ་བཅུག་སྟེ་རྐྱེན་འདས་སུ་གྱུར་བའི་བལ་པོའི་ཡུལ་མི་དྲུག་པོ་དེ་དག་གི་སྐོར་ལ་ཨུ་རུ་སུ་གཞུང་གིས་གནས་ཚུལ་ཞིབ་ཕྲ་གང་ཡང་མཁོ་སྤྲོད་བྱས་མ་བྱུང་ཞེས་བལ་ཡུལ་གཞུང་གིས་གསལ་བསྒྲགས་སྤེལ་ཡོད་པ་མ་ཟད་བལ་ཡུལ་གཞུང་གིས་ཨུ་རུ་སུ་གཞུང་ལ། ཨུ་རུ་སུའི་དམག་འཐབ་ནང་རྐྱེན་ལམ་དུ་ཕྱིན་པའི་བལ་པོའི་མི་སེར་དྲུག་པོ་དེ་དག་གི་ཕུང་པོ་འཕྲལ་དུ་རྩིས་སྤྲོད་བྱེད་དགོས་པ་མ་ཟད། དམག་མི་དེ་དག་གི་རྗེས་ཤུལ་ནང་མི་རྣམས་ལ་གུན་གསབ་སྤྲོད་དགོས་པ་ཡིན་ཞེས་རེས་གཟའ་ཟླ་བའི་ཉིན་བལ་ཡུལ་གྱི་ཕྱི་སྲིད་ལྷན་ཁང་གིས་འབོད་སྐུལ་བྱས་འདུག་དེ་དང་ཕྱོགས་མཚུངས་ཕྱི་འབྲེལ་ཐབས་ཇུས་ཀྱི་བརྒྱུད་ནས་ཨུ་རུ་སུའི་དམག་མིའི་ཁོངས་སུ་འཛུལ་ཏེ། ཡུཀ་རེན་ཐོག་དམག་འཐབ་བྱེད་པའི་སྐབས་ཡུཀ་རེན་གྱིས་འཇུ་བཟུང་བྱས་པའི་བལ་པོའི་ཡུལ་མི་ཞིག་ཕྱིས་སུ་གློད་བཀྲོལ་བཏང་ཡོད་ལུགས་བལ་ཡུལ་གཞུང་གི་གོང་ཞུས་གསལ་བསྒྲགས་དེའི་ནང་བཀོད་པ་དང་ཆབས་ཅིག་བལ་ཡུལ་གཞུང་གིས་རང་གི་ཡུལ་མི་ཚོར་དམག་འཁྲུག་གིས་མནར་བའི་རྒྱལ་ཁབ་ཁག་གི་དམག་མིའི་ཁོངས་སུ་འཛུལ་རྒྱུ་མེད་པའི་ལམ་སྟོན་སོགས་བྱས་ཡོད་པ་རེད། ཨུ་རུ་སུའི་རྒྱལ་ས་མོ་སི་ཀོའི་ནང་ཡོད་པའི་བལ་ཡུལ་གྱི་གཞུང་ཚབ་མི་སྣ་མི་ལཱན་རཱཇ་ཏུ་ལཱ་ཏར་གྱིས་བརྗོད་པའི་གནས་ཚུལ་ཞིག་བལ་ཡུལ་གྱི་ཀཱཏ་མཱན་ཏུ་པོས་དང English Daily ཞེས་པའི་གསར་ཤོག་གིས་ལུང་འདྲེན་བྱས་པར་གཞིགས་ན། ཨུ་རུ་སུའི་དམག་མིའི་ཁོངས་སུ། བལ་པོའི་གླ་ཀླད་དམག་མི་བརྒྱ་དང་ལྔ་བཅུ་ནས་ཉིས་བརྒྱ་ཙམ་བར་ཡོད་པའི་འགྲེལ་བརྗོད་བྱས་འདུག་ད་ལྟའི་ཆར་བལ་ཡུལ་ནང་ཡོད་པའི་ཨུ་རུ་སུའི་གཞུང་ཚབ་པས་གནད་དོན་དེའི་སྐོར་ལ་འགྲེལ་བརྗོད་གང་ཡང་བྱས་མེད་ཅིང། བལ་ཡུལ་གྱི་ཡུལ་མི་ས་ཡ་འགའ་ཤས་ཤིག་གིས་ལྷོ་ཀོ་རི་ཡ་དང། མ་ལེ་ཞི་ཡ། དེ་བཞིན་དཀྱིལ་ཤར་ཡུལ་གྲུ་བཅས་ཀྱི་བཟོ་གྲྭ་ཁག་དང་ཨར་ལས་བྱ་ཡུལ་ཁག་ལ་ལས་ཀ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག།